མ་འོངས་ཡར་རྒྱས་ཀྱི་ཆེད་དུ་བསམ་བློ་གཅིག་མཐུན་གྱི་ཐོག་ནས་ལས་ཀ་བྱས་པ་ཡིན་ན། མ་འོངས་པར་ཏན་ཏན་ཡག་པོ་ཡོང་ངེས་ཡིན་པ་གསུངས་ཡོད་པ་སོགས་དེ་རིང་གི་གལ་ཆེ་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང།
དེ་ནས་སུད་སི་དང། ལེགས་བརྟན་གཞིས་བོད་རིགས་ཚོགས་པའི་གོ་སྒྲིག་འོག། ཉེ་ལམ་དྲ་ལམ་གྱི་གསར་འགྱུར་ཁག་ཁ་ཤས་ནང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བྱམས་བརྩེའི་མཛད་པར་འགྲེལ་བཤད་ལོག་པ་བརྒྱབ་སྟེ། མཚན་སྨད་བཟོ་བའི་ཇུས་ངན་མཚམས་འཇོག་དགོས་ཅེས་ཛུ་རིག་གྲོང་ཁྱེར་ནང་ལ་གོམ་འགྲོས་དང། ཡིག་ཆ་འགྲེམས་སྤེལ་གྱི་ལས་འགུལ་སྤེལ་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང།
དེ་ནས་བཅར་འདྲིའི་ལེ་ཚན་ནང། རྒྱ་ནག་གཞུང་གིས་ཆོས་ལུགས་ཀྱི་བྱེད་སྒོ་དང་འབྲེལ་བའི། ཆོག་མཆན་དང་དེབ་འགོད་བཅས་ཀྱི་ཐད། བདག་གཉེར་དོ་དམ་གྱི་སྒྲིག་གཞི་ཟེར་བ་ཞིག་བཏོན་ཡོད་པ་དང། དེ་ཡང། དེ་སྔོན་ཉིས་སྟོང་ལྔ་ལོར་བཏོན་པའི་སྒྲིག་གཞིའི་ནང་དོན་ལས། དམ་དྲག་ཆེ་བ་ཡོད་པ་དང་འབྲེལ་བའི་གནད་དོན་གྱི་ཐད་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་རྒྱ་ནག་གཞུང་གིས་བོད་ཀྱི་ཆོས་ལུགས་ཀྱི་ཐད་འཛིན་པའི་སྲིད་བྱུས་དང། བོད་ནང་ཆོས་དད་རང་མོས་ཀྱི་ཐོག་ཉམས་ཞིབ་པ། ཕན་ཐོགས་ལགས་སུ་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང། རྒྱལ་སྤྱིའི་ཁྲོད་བོད་ཀྱི་གནས་བབ་དེ་བཞིན། རྒྱལ་ཁབ་སོ་སོའི་བོད་ཐོག་འཛིན་པའི་སྲིད་བྱུས་དང་འབྲེལ་བ་ཡོད་པའི་སྐོར་ལ། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་འབུམ་རམས་པ་བསྟན་འཛིན་ལྷ་སྒྲོན་ལགས་དང་ལྷན་དུ་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང། གོ་ལའི་ནང་པའི་ལྷན་ཚོགས་ཀྱི་ཚོགས་ཆེན་གྱི་ཐོག་རྒྱ་གར་གྱི་སྲིད་བློན་ན་རིན་དར་མོ་དི་མཆོག་གིས་ཚང་མ་མཉམ་རུབ་ཀྱི་ཐོག་ནས་གོ་ལ་འདིའི། མ་འོངས་ཡར་རྒྱས་ཀྱི་ཆེད་དུ་བསམ་བློ་གཅིག་མཐུན་གྱི་ཐོག་ནས་ལས་ཀ་བྱས་པ་ཡིན་ན། མ་འོངས་པར་ཏན་ཏན་ཡག་པོ་ཡོང་ངེས་ཡིན་པ་གསུངས་གནང་འདུག་ཞིབ་གསལ་འདིའི་ཐད་རྒྱ་གར་གྱི་རྒྱལ་ས་ལྡི་ལི་ནས་འདི་གའི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
རྒྱ་གར་དབུས་གཞུང་རིག་གཞུང་ལྷན་ཁང་དང་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་རྒྱལ་སྤྱིའི་ནང་པའི་མཐུན་ཚོགས་གཉིས་ཀྱི་གོ་སྒྲིག་ཐོག་ཟླ་བ་འདིའི་ཕྱི་ཚེས་ཉི་ཤུ་དང་ཉི་ཤུ་རྩ་གཅིག་བཅས་ཉིན་གཉིས་རིང་རྒྱ་གར་གྱི་རྒྱལ་ས་ལྡི་ལི་གསར་པའི་ནང་གི་ཨ་ཤོ་ཀ་གསོལ་མགྲོན་ཁང་དུ་གོ་ལའི་ནང་པའི་ལྷན་ཚོགས་ཀྱི་ཚོགས་ཆེན་ཐེངས་དང་པོ་འཚོགས་གནང་སོང། དེ་རིང་ཉིན་དང་པོའི་དབུ་འབྱེད་མཛད་སྒོའི་ཐོག་རྒྱ་གར་གྱི་སྲིད་བློན་ན་རེན་དར་མོ་དྷི་མཆོག་ཆེད་ཕེབས་ཀྱིས་ལྷན་ཚོགས་དབུ་འབྱེད་གནང་ཡོད་པ་རེད་སྐབས་དེར་སྲིད་བློན་མོ་དྷི་མཆོག་གིས་ནང་པའི་ལྷན་ཚོགས་ཐོག་ཕེབས་པའི་ཚོགས་བཅར་བ་ཁྱོན་ལྔ་བརྒྱ་ལྷག་ལ་གསུང་བཤད་གནང་དོན་དུ།

འདི་ལྟར་མཇལ་དུས་སྟོན་པ་བཅོམ་ལྡན་འདས་དངོས་སུ་མཇལ་བའི་ཚོར་བ་ཡོང་གི་འདུག་སྟོན་པའི་བཤད་པ་ནི་རྟག་པ་དང་བར་མ་ཆད་པ་ཞིག་རེད་སོང་ཙང་ད་རེས་འདི་གར་འཛམ་གླིང་ནང་གི་རིག་གཞུང་མི་འདྲ་བའི་མི་སྣ་མང་པོ་ཞིག་ས་ཁུལ་གཅིག་ཏུ་མཉམ་འཛོམས་གནང་ཐུབ་པ་ཙམ་དུ་མ་ཟད་ཚང་མ་མཉམ་རུབ་ཐོག་གོ་ལ་འདི་ཡི་མ་འོངས་ཡར་རྒྱས་ཆེད་དུ་བསམ་བློ་གཅིག་མཐུན་ཐོག་ནས་ལས་ཀ་བྱས་པ་ཡིན་ན་མ་འོངས་པར་ཏན་ཏན་ཡག་པོ་ཡོང་ངེས་ཡིན་པ་གསུངས་གནང་སོང་དེ་བཞིན་རྒྱ་གར་དབུས་གཞུང་གི་ཁྲིམས་དོན་བློན་ཆེན་སྐུ་ཞབས་ཀི་རན་རེ་ཇི་ཇུ་མཆོག་གིས།

ད་བར་འབྲེལ་བ་ཆེན་པོ་ཡོད་པས་ང་རང་བསོད་བདེ་ཆེན་པོ་ཡིན་བསམ་གྱི་འདུག་ནང་པ་སངས་རྒྱས་པའི་ཆོས་ནི་ཆོས་ཙམ་མིན་པར་འདི་ནི་མི་ཚེའི་ཐབས་ལམ་ཞིག་ཀྱང་རེད་ལ་འདི་ནི་ད་ལྟའི་འཚེ་བ་དང་དམག་འཁྲུག་ཅན་གྱི་དུས་སྐབས་འདིར་ཞི་བདེ་བྱམས་བརྩེ་དང་འཚེ་བ་མེད་པའི་བསླབ་བྱ་སྤེལ་མཁན་གྱི་ཐབས་ལམ་གལ་ཆེ་ཞིག་ཡིན་པ་གསུངས་གནང་སོང་ཡང་ལྷན་ཚོགས་དེ་གོ་སྒྲིག་གནང་མཁན། རྒྱལ་སྤྱིའི་ནང་བསྟན་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་གཞོན་པ་དགའ་ལྡན་ཤར་རྩེ་མཁན་ཟུར་བྱང་ཆུབ་ཆོས་ལྡན་ལགས་ཀྱིས་ད་རེས་ཀྱི་ལྷན་ཚོགས་དེ་གོ་སྒྲིག་ཞུ་དགོས་པའི་དམིགས་ཡུལ་གཙོ་བོ་ནི་ད་ལྟ་འཛམ་གླིང་ཐོག་འཕྲད་བཞིན་པའི་དཔལ་འབྱོར་དང་ཁོར་ཡུག་དེ་བཞིན་དམག་འཁྲུག་སོགས་ཀྱི་དཀའ་ངལ་རིགས་ནང་པའི་ལྟ་གྲུབ་དང་བསླབ་བྱའི་ཐོག་ནས་སེལ་ཐབས་བཅས་ཡིན་པ་གསུང་གི་འདུག། འཛམ་བུ་གླིང་འདིའི་ནང་ལོགས་ལ་ཡ་ཨ་ནི་དཔལ་འབྱོར་ཅིག་ཉམས་རྒུད་ཀྱི་དཀའ་ངལ་ཅིག་བྱས་ཨ་ནི་དེ་དང་མཉམ་དུ་དམག་འཐབ་ཀྱི་དཀའ་ངལ་བྱས་ཨ་ནི་དེ་དང་མཉམ་དུ་ཁོར་ཡུག་སྦགས་བཙོག་དང་ཁོར་ཡུག་ཉམས་རྒུད་ཀྱི་དཀའ་ངལ་བྱས་ད་དེ་འདྲའི་འཛམ་བུ་གླིང་སྤྱི་ཡོངས་ཀྱི་དཀའ་ངལ་མང་པོ་ཞེ་པོ་ཅིག་ཡོད་པ་རེད་ད་དཀའ་ངལ་འདི་གྲས་འདི་གང་ག་ལ་ཡ་ཨ་ནི་ང་ཚོའི་ནང་པའི་གི་ཨ་ནི་ལྟ་གྲུབ་དང་བསླབ་བྱ་ཨ་ནི་ཉམས་ལེན་གྱི་ཐོག་ནས་ཨ་ནི་ཕན་ཐོགས་ག་རེ་བྱེད་ཡ་འདུག་ཨ་ནི་དེ་ལ་ཡ་དཀའ་ངལ་སེལ་ཐབས་ག་རེ་བྱེད་ཡ་འདུག་ལམ་སྟོན་ག་རེ་བྱེད་ཡ་འདུག་ཨོ་ད་འདི་བརྗོད་གཞི་གཙོ་བོ་བྱས་ནས་འདི་གནང་རྒྱུ། ད་རེས་ཀྱི་ནང་པའི་ལྷན་ཚོགས་ཐོག་སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་དང་ཀུན་བདེ་གླིང་རིན་པོ་ཆེ་རྗེ་བཙུན་བསྟན་འཛིན་ཆོས་ཀྱི་རྒྱལ་མཚན་མཆོག་ས་སྐྱ་ཁྲི་འཛིན་ཞེ་གསུམ་པ་ཛྙཱ་ན་བཛྲ་རིན་པོ་ཆེ་མཆོག་དང་བྱམས་མགོན་ཀྭན་ཏིང་ཏཱའི་སི་ཏུ་རིན་པོ་ཆེ་མཆོག་དང་འབྲི་གུང་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་དང་གཞན་ནང་པའི་བླ་ཆེན་ཁག་མང་པོ་ཞིག་དང་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་དེ་བཞིན་ཕྱིའི་རྒྱལ་ཁབ་ཁག་སུམ་ཅུ་ལྷག་ནས་ནང་པའི་སྐུ་ཚབ་བརྒྱ་དང་བདུན་ཅུ་ལྷག་དང་རྒྱ་གར་ནང་གི་ནང་པའི་ཚོགས་པ་ཁག་འདྲ་མིན་ནས་སྐུ་ཚབ་བརྒྱ་དང་ལྔ་བཅུ་ལྷག་མཉམ་ཞུགས་གནང་ཡོད་པ་རེད། ཡང་ཕྱི་ཚེས་ཉི་ཤུ་རྩ་གཅིག་ཉིན་གཉིས་པའི་ཚོགས་མགོན་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཆིབས་སྒྱུར་གྱིས་ཚོགས་བཅར་བ་ཡོངས་ལ་བཀའ་སློབ་སྩལ་རྒྱུ་སོགས་ཀྱི་མཛད་འཆར་ཡོད་པ་རེད། རྒྱ་གར་གྱི་རྒྱལ་ས་ལྡི་ལི་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང།

རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་སུད་སི་དང། ལེག་ཏེན་ཤི་བོད་རིགས་ཚོགས་པའི་གོ་སྒྲིག་འོག། ཉེ་ལམ་དྲ་ལམ་གྱི་གསར་འགྱུར་ཁག་ཁ་ཤས་ནང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བྱམས་བརྩེའི་མཛད་པར་འགྲེལ་བཤད་ལོག་པ་བརྒྱབ་སྟེ། མཚན་སྨད་བཟོ་བའི་བྱུས་ངན་མཚམས་འཇོག་དགོས་ཅེས་ཛུ་རིག་གྲོང་ཁྱེར་ནང་ལ་གོམ་བགྲོད་དང་ཡིག་ཆ་འགྲེམས་སྤེལ་གྱི་ལས་འགུལ་སྤེལ་འདུག་པ་འདི་ཐད་སུད་སི་ནས་འདི་གའི་གསར་འགོད་པ་རབ་སྒང་ཚེ་རིང་ཕུན་ཚོགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
བོད་ཀྱི་བླ་ན་མེད་པའི་དབུ་ཁྲིད་འཛམ་གླིང་ཞི་བདེའི་དེད་དཔོན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བྱམས་བརྩེའི་མཛད་པར་ཉེ་ལམ་དྲ་ལམ་བརྒྱུད་གསར་འགོད་པ་ཁ་ཤས་ཀྱིས་འཆར་གཞི་ལྡན་པའི་སྒོ་ནས་འགྲེལ་བཤད་ལོག་པ་བརྒྱབ་སྟེ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཞུ་བའི་ཇུས་ངན་དེ་དག་མཚམས་འཇོག་དགོས་ཅེས་སྤྱི་ཟླ་བཞི་པའི་ཚེས་བཅུ་དགུ་དགུའི་ལྷག་དཀར་དང་སྟབས་བསྟུན་སུད་སི་གྲོང་ཁྱེར་ཛུ་རིག་གི་ཝེརྟ་མི་ལེ་པ་ལཱས་ཞེས་པའི་ས་གནས་སུ་སུད་སི་དང་ལིག་ཏེན་ཞི་ཀྲང་བོད་རིགས་ཚོགས་པའི་གོ་སྒྲིག་འོག་མི་གྲངས་ཉིས་སྟོང་ལྷག་ཙམ་ལྷན་འཛོམས་ཀྱིས་ཝེརྟ་མི་ལེ་པ་ལཱས་ནས་ཐད་དྲངས་གོམ་བགྲོད་ཀྱི

བསྟན་འཛིན་དབང་འདུས་ལགས་ནས་ལས་འགུལ་གནང་དགོས་པའི་རྒྱུ་མཚན་མཚོན་པའི་དགོས་དོན་སྒྲོག་འགྲེལ་གནང་དོན་དུ། བར་ལམ་གླིང་ཁུལ་ནང་སའི་མང་ཚོགས་འདུའི ྋགོང་ས་མཆོག་དང་རྒྱ་གར་བའི་བྱིས་པ་གཉིས་ཀྱི་བར་བཀའ་མོལ་ཞུ་བཞིན་པ་དེ་གསར་འགྱུར་དྲ་ལམ་ཁག་ནས་འཁྱོག་བཤད་དང་གོ་བ་ལོག་འགྲེལ་བྱས་པའི་རྐྱེན་གྱིས། བོད་མི་ཙམ་མ་ཟད་ཧི་མ་ལ་ཡའི་རི་རྒྱུད་ཀྱིས་གཙོས་གོང་ས་མཆོག་ལ་དད་གུས་དགའ་མོས་བྱེད་མཁན་འཛམ་གླིང་མི་སྣ་ས་ཡ་མང་པོའི་སེམས་ཁམས་སུ་བཅོས་ཐབས་མེད་པའི་རྨ་ཁ་ཆེན་པོ་ཞིག་བཟོས་ཡོད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནི་འཛམ་གླིང་འདིའི་སྒང་མི་ས་ཡ་མང་པོར་བྱམས་བརྩེའི་སློབ་གསོ་གནང་མཁན་གྱི་འགྲན་ཟླ་བྲལ་བའི་དབུ་ཁྲིད་ཞིག་ཡིན། ཁོང་ལ་གཞི་མེད་བསྙོན་འཛུགས་མི་སུ་འདྲ་ཞིག་ནས་བྱས་ཀྱང་ང་ཚོ་བོད་མི་རྣམས་དང་ཞི་བདེར་དགའ་བའི་མི་དམངས་རྣམས་ནས་མཐའ་གཅིག་ཏུ་ངོ་རྒོལ་ད་མུས་བཞིན་བྱེད་རྒྱུའི་དམ་བཅའ་བརྟན་པོ་ཡོད་ཅེས་གསུངས་པའི་རྗེས

བྱ་སྤྱོད་དེ་ཚོར་ང་ཚོས་ཁོང་ཁྲོ་མེད་པའི་སྒོ་ནས་གསལ་བཤད་བྱེད་རྒྱུ་དེ་ཤིན་ཏུ་གལ་འགངས་ཆེན་པོ་རེད་ཅེས་དང། དེ་བཞིན་སུད་སི་དང་ལིག་ཏེན་ཞི་ཀྲང་བོད་རིགས་ཚོགས་པ་དང་ཡོ་རོབ་བོད་རིགས་གཞོན་ནུ་མཐུན་ཚོགས་ཚོགས་པ་ཐུན་མོང་ནས་སུད་སི་ཁུལ་འགྲེལ་བཤད་ལོག་པ་བྱེད་མཁན་གྱི་བརྙན་འཕྲིན་དག་རང་གཞི་རྩར་བཟུང་སྟེ་གསར་འགྱུར་སྤེལ་མཁན། ཚེ་དབང་ཙིག་མི་ནུ་ཏེན་ཞེས་པའི་གསར་འགྱུར་ལས་ཁང་གི་འབྲེལ་ཡོད་དབུ་ཁྲིད་རྣམས་དང་ཕན་ཚུན་དགོངས་ཚུལ་སྤེལ་རེས་གནང་པའི་སྐོར་ལ་སུད་སི་དང་ལིག་ཏེན་ཞི་ཀྲང་བོད་རིགས་ཚོགས་པའི་ཚོགས་གཙོ་ཀརྨ་ཆོས་སྐྱིད་ལགས་ནས་དེ་ལྟར་འགྲེལ་བརྗོད་གནང་བྱུང།

དེ་བཞིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཚན་ཤས་བཟོ་རྒྱུའི་ཆེད་དུ་ཇུས་ངན་བཤམས་པའི་དཔང་རྟགས་མཚོན་པའི་དཔྱད་གཞི་ཡིག་ཆ་ཁག་ཅིག་ཚེ་དབང་ཙིག་མི་ནུ་ཏེན་གསར་འགྱུར་ལས་ཁང་ལ་མཁོ་སྤྲོད་གནང་པའི་སྐོར་ལ་ཡོ་རོབ་བོད་རིགས་གཞོན་ནུའི་ཚོགས་གཙོ་ཟུར་པ་བཀྲ་ཤིས་ལགས་ནས་འགྲེལ་བརྗོད་གནང་དོན་དུ། གཞོན་ནུ་ཀྱིས་ཡོ་རོབ་གཞོན་ནུ་གི་རྒྱུན་ལས་ཚེ་རིང་དགོན་པ་ཆེན་ཨན་དང་ཨ་ན་ཧྲི་ཡའི་སུད་སི་ལི་ཐན་ཤང་གི་བོད་རིགས་མི་མང་གི་ཚོགས་གཙོ་ཀརྨ་ཆོས་སྐྱིད་ལགས་ཨ་ནི་དེ་ནི་མ་ཡི་གེ་འདི་སྐད་ག་འགྲོ་རེད།

མཇུག་ཏུ་ལས་འགུལ་དེར་མཉམ་ཞུགས་གནང་མཁན་བུད་མེད་ཨན་དར་ཡཱ་སི་ནས་ལས་འགུལ་དེར་མཉམ་ཞུགས་གནང་དགོས་པའི་རྒྱུ་མཚན་འགྲེལ་བརྗོད་གནང་དོན་དུ།
ངས་བདེན་པའི་རྒྱབ་ཏུ་ལངས་ཏེ་ལས་འགུལ་དེར་མཉམ་ཞུགས་བྱས་པ་ཡིན་གང་ཡིན་ཟེར་ན ྋགོང་ས ྋསྐྱབས་མགོན་ཏཱ་ལའི་བླ་མ་མཆོག་གིས་སྐུ་ཚེ་ཧྲིལ་པོ་གཞན་ཕན་གྱི་ཆེད་དུ་སྐུ་ལས་བསྐྱོན་ཡོད། ད་ཆ་ཁོང་དགུང་ལོ་བགྲེས་པའི་སྐབས་སུ་གསར་འགོད་པ་རྡོ་མགོ་ཁ་ཤས་ཀྱིས་བསྙོན་འཛུགས་བྱེད་དགོས་པའི་རྒྱུ་མཚན་ག་རེ་ཡིན་ནམ་ཅེས་རྒོལ་གཏམ་གཏོང་བར་ཡོང་བ་ཡིན་ཅེས་དང། དེ་བཞིན་ལས་འགུལ་དེར་མཉམ་ཞུགས་གནང་མཁན་བུད་མེད་བསོད་ནམས་ལགས་ནས་དགོངས་ཚུལ་འགྲེལ་བརྗོད་གནང་དོན་དུ།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། བོད་ཀྱི་གནའ་བོའི་མི་རབས་ཡུན་གནས་འཕེལ་རྒྱས་འགྲོ་ཕྱོགས་ཀྱི་གསང་བའི་གོ་མཚོན་ཞེས་པའི་ཉམས་ཞིབ་ཀྱི་གྲུབ་དོན་དཔྱད་རྩོམ་ཞིག་ཐོན་པའི་ནང། བོད་མཐོ་སྒང་དུ་སྔ་མོའི་མི་རབས་འཕེལ་རྒྱས་འགྲོ་བར་འོ་མ་ནི། ལུས་ཀྱི་སྐྱེ་ལྡན་ཕྲ་ཕུང་སྒྲུབ་པར་མེད་དུ་མི་རུང་བའི་ཟས་ཀྱི་ཆ་ཤས་ནུས་པ་ལྡན་པ་ཞིག་ཆགས་ཀྱི་ཡོད་པའི་སྐོར་བཀོད་འདུག་དེ་ཡང Max Planck ཞེས་པའི་མི་རྒྱུད་བྱུང་རབས་ཀྱི་སློབ་གཉེར་ཁང་གི་རྩོམ་ཡིག་ཞིག་སྤེལ་བའི་ནང། འཛམ་གླིང་གི་ཡང་ཐོག་ཞེས་བོས་པའི་བོད་མཐོ་སྒང་ནི་རྒྱལ་སྤྱིའི་ནང་ནས་འཚོ་གནས་ཀྱི་མཐུན་རྐྱེན་གྱི་ཆ་ནས་ཁོར་ཡུག་སྐྱོ་ཤོས་གྲས་ཤིག་ཡིན་ཀྱང། ཡུལ་གྱི་ཐོན་ཁུངས་རང་ལ་བརྟེན་ནས་ས་མཐོའི་ཆགས་བབ་ལ་གདོང་ལེན་བྱས་ཏེ་འཚོ་གནས་ཐུབ་པའི་ཡུལ་ཞིག་ཡིན་འདུག་ཚན་རིག་གོང་འཕེལ་ཞེས་པའི་དུས་དེབ་ཀྱི་ཉམས་ཞིབ་བརྒྱུད་ཤེས་རྟོགས་བྱུང་བར་གཞིགས་ན། དཀར་ཆུ་ནི་བོད་མཐོ་སྒང་གི་གནའ་བོའི་མིའི་ཟས་སྤྱོད་གཙོ་བོ་དེ་ཡིན་པ། བོད་ཀྱི་ས་གནས་བཅོ་ལྔ་ཙམ་ནས་རྙེད་པའི་མིའི་ཕུང་པོ་བཞི་བཅུ་ཙམ་གྱི་སོ་ལ་བརྟག་དཔྱད་བྱས་པ་ནས་ཤེས་རྟོགས་བྱུང་བར་བཀོད་འདུག་རྩོམ་ཡིག་དེའི་རྩོམ་པ་པོ། ལི་ཏང་ཡིས། སྔ་མོའི་མིའི་ཕུང་པོ་སྔོག་འདོན་གྱིས་ཉམས་ཞིབ་བྱས་པ་ནས་ཤེས་རྟོགས་བྱུང་བ་གསུངས་འདུག་ལ། སློབ་དཔོན། ཧོང་ལིང་ལུའུ་ཞུ་བས་བོད་མཐོ་སྒང་དུ་དཀར་ཆུ་ཟས་སུ་སྤྱོད་རྒྱུ་དེ་ནི་མི་ལོ་སུམ་སྟོང་ལྔ་བརྒྱ་ཙམ་གྱི་གོང་དུ་དར་བ་ཞིག་ཡིན་པ་གསལ་པོ་ཤེས་རྟོགས་བྱུང་ཡོད་པའི་སྐོར་གསུངས་འདུག་ཡང་གནའ་རབས་གདོད་མའི་མི་སྐྱེས་པ་དང་བུད་མེད་བྱིས་པ་བཅས་རྒན་བྱིས་དར་གསུམ་དང་དེ་བཞིན་སྐབས་དེའི་མཐོ་རིམ་སྤྱི་ཚོགས་དང་མཐོ་རིམ་མ་ཡིན་པའི་སྤྱི་ཚོགས་སོགས་ཚང་མས་ཟས་སུ་གཙོ་བོ་དཀར་ཆུ་བེད་སྤྱོད་བྱས་པ་དང་དེ་ཡང་ར་དང་ལུག་དེ་བཞིན་ཕལ་ཆེར་འབྲི་གཡུང་བ་སོགས་ལས་གྲུབ་པའི་དཀར་ཆུ་ཡང་བེད་སྤྱོད་བྱས་ཡོད་པའི་ཚོད་དཔག་བྱེད་ཀྱི་ཡོད་འདུག་གནའ་རབས་བོད་ནུབ་ཕྱོགས་ཀྱི་འབྲོག་པ་ཚོས་ར་ཡི་འོ་མ་ལ་དགའ་མོས་ཆེ་བ་བྱེད་ཀྱི་ཡོད་པ་ཡང་ཤེས་རྟོགས་བྱུང་བཞག་ཡང་ཧ་ལས་དགོས་པ་ཞིག་ལ། མིའི་ཕུང་པོར་བརྟག་དཔྱད་བྱས་པ་ནས་ཤེས་རྟོགས་བྱུང་བར་གཞིགས་ན། འོ་མ་ཟས་སུ་སྤྱོད་མཁན་ཡིན་པ་ཤེས་རྟོགས་བྱུང་བ་ཚང་མ། རྒྱ་མཚོ་ནས་མཐོ་ཚད་སྤྱི་ལེ་མི་ཊར་སུམ་སྟོང་བདུན་བརྒྱ་ཙམ་གྱི་ས་ལ་གནས་ཀྱི་ཡོད་པ་དང། དེའི་ནང་ནས་ཁག་ཅིག་རྒྱ་མཚོ་ནས་མཐོ་ཚད་མི་ཊར་བཞི་སྟོང་ཙམ་དང། ཆེས་མཐོ་པོར་གནས་མཁན་ནི་རྒྱ་མཚོ་ནས་མཐོ་ཚད་མི་ཊར། བཞི་སྟོང་དྲུག་བརྒྱ་ལྔ་བཅུ་ང་བཞི་ཙམ་གྱི་ས་ལ་གནས་ཀྱི་ཡོད་པ་ཡང་ཤེས་རྟོགས་བྱུང་འདུག། ཡང་གནས་ཚུལ་གཞན་ཞིག་ནང། ཉི་ཧོང་གི་སྲིད་བློན། Fumio Kishida། མཆོག་གིས། ཐའེ་ཝན་མཚོ་གླིང་དུ་ཞི་བདེ་ལྷིང་འཇགས་དགོས་པ་ནི་ཧ་ཅང་གལ་ཆེན་པོ་ཞིག་ཡིན་པ་ནན་བཤད་གནང་བའི་ཐོག་རྒྱ་ནག་གཞུང་གིས་འགན་འཁུར་ལྡན་པའི་ཐོག་ནས་ཕྱག་ལས་གནང་དགོས་པ་མུ་མཐུད་ནས་འབོད་སྐུལ་ཞུ་གི་ཡོད་ཞེས་རེས་གཟའ་ཕུར་བུའི་ཉིན་གསུངས་བཞག་དེ་ཡང་ཟླ་བ་འདིའི་འགོ་སྟོད་དུ་རྒྱ་ནག་གིས་ཐེ་ཝན་ནས་རྒྱང་རིང་སར་དམག་སྦྱོང་བྱས་ཡོད་པ་དང། ཉི་འོང་ནང་འཚོགས་བཞིན་པའི G7ཞེས་པའི་རྒྱལ་སྤྱིའི་ནང་གི་སྟོབས་ཆེན་རྒྱལ་ཁབ་བདུན་གྱི་ཕྱི་འབྲེལ་བློན་ཆེན་རྣམ་པའི་ལྷན་ཚོགས་ཀྱི་ཐོག་ནས། རྒྱ་ནག་ལ་ཐེ་ཝན་དུ་བཙན་ཤེད་དང་འཇིགས་སྐུལ། དྲག་པོའི་ལམ་ནས་ཟླ་སྒྲིལ་གཏོང་རྒྱུའི་ཉེན་བརྡ་སོགས་གཏོང་མཚམས་བཞག་དགོས་པའི་འབོད་སྐུལ་གནང་བའི་རྗེས། དེ་རིང་ཉི་འོང་གི་སྲིད་བློན་ཀི་ཤི་ད་མཆོག་གིས་ཐེ་ཝན་དང་འབྲེལ་བའི་སྐོར་འགྲེལ་བརྗོད་གནང་བ་ཞིག་ཡིན་འདུག། དེ་བཞིན་ཁོང་གིས་གསར་འགོད་ལྷན་ཚོགས་སར་ཐའེ་ཝན་མཚོ་གླིང་ལ་ཞི་བདེ་ལྷིང་ཆགས་དགོས་པ་ནི་ཉི་འོང་ལ་གལ་གནད་ཆེན་པོ་ཞིག་ཆགས་ཀྱི་ཡོད་པ་ཙམ་མ་ཟད། རྒྱལ་སྤྱིའི་སྤྱི་ཚོགས་དང་རྒྱ་ཆེ་ས་ནས་བཤད་ན་འཛམ་གླིང་ཡོངས་ལ་གལ་གནད་ཆེན་པོ་ཆགས་ཀྱི་ཡོད་པ་རེད། ང་ཚོ་ཉི་འོང་གི་ངོས་ནས་ཐའེ་ཝན་ཐོག་འཛིན་པའི་སྲིད་བྱུས་ལ་འགྱུར་བ་མེད་ལ་ཐའེ་ཝན་དང་འབྲེལ་བའི་དཀའ་རྙོག་ག་འདྲ་ཞིག་ཡིན་ཀྱང་ཞི་བའི་གྲོས་མོལ་གྱི་ལམ་ནས་སེལ་ཐབས་བྱ་དགོས་པ་རེད་ཅེས་གསུངས་པ་རུ་དྲ་གསར་འགྱུར་ལས་ཁང་གིས་ཁ་ས་ལུང་འདྲེན་བྱས་ནས་གནས་ཚུལ་སྤེལ་བཞག། ཡང་གནས་ཚུལ་གཞན་ཞིག་ནང། འཇར་མན་གྱི་ཕྱི་འབྲེལ་བློན་ཆེན་ཨན་ན་ལིན་ན་བེར་བུག་མཆོག་ཉེ་ཆར་རྒྱ་ནག་ཏུ་འཚམས་གཟིགས་སུ་ཕེབས་པའི་སྐབས་ཁོང་ཧང་སངས་དགོས་པ་ཞིག་ལ། རྒྱ་ནག་ནི་གོ་རིམ་ལྡན་པའི་ཐོག་ནས་འཇར་མན་གྱི་ཚོང་ཤག་དང་འགྲན་བསྡུར་བ་ཞིག་ལས་ལྷག་པ་དགྲ་ཁ་གཏད་ཞིག་ཏུ་འགྱུར་བཞིན་ཡོད་པ་ཤེས་རྟོགས་བྱུང་ཡོད་པའི་སྐོར་ཁོང་གིས་རེས་གཟའ་ལྷག་པའི་ཉིན་འགྲེལ་བརྗོད་གནང་བཞག་དེ་ཡང་འབར་ལིན་ནས་རོས་དྲ་གསར་འགྱུར་ལས་ཁང་གིས་ཁ་ས་གནས་ཚུལ་སྤེལ་བའི་ནང། འཇར་མན་གྱི་ཕྱི་འབྲེལ་བློན་ཆེན་ཨན་ན་ལི་ན་སྦར་བུག་མཆོག་བདུན་ཕྲག་སྔོན་མ་རྒྱ་ནག་ཏུ་ཕེབས་ནས་ཕྱིར་ལོག་བྱུང་འབྲས། རྒྱ་ནག་གིས་རྣམ་པ་དང་ཐབས་ཇུས་གང་འདྲ་ཞིག་གི་ཐོག་ནས་ཐའེ་ཝན་གྱི་ཐོག་སྟངས་འཛིན་བྱེད་རྩིས་བྱས་པ་ཡིན་ན། དེར་ངོས་ལེན་བྱེད་ཐབས་རྩ་བ་ནས་མེད་ཅེས་གསུངས་བཞག། རྒྱ་ནག་གཞུང་གིས་ཐའེ་ཝན་ནི་རྒྱ་ནག་གི་ཆ་ཤས་ཤིག་ཡིན་པ་དང། དགོས་གལ་བྱུང་བ་ཡིན་ན་དྲག་པོའི་ལམ་ནས་རྒྱ་ནག་དང་མཉམ་དུ་ཟླ་སྒྲིལ་གཏོང་རྒྱུ་ཡིན་ཞེས་འཇིགས་སྐུལ་བྱེད་བཞིན་ཡོད་པ་རེད། དེ་བཞིན་ཁོང་གིས་རྒྱ་ནག་གཞུང་གིས་རྒྱལ་སྤྱིའི་ཁྲིམས་དང་སྒྲིག་གཞིར་བརྩི་མེད་ཀྱིས་རྒྱ་ནག་རང་ཉིད་ཀྱི་ཁྲིམས་སྒྲིག་རྗེས་སུ་འབྲང་རྒྱུར་འདོད་མོས་བྱེད་ཀྱི་ཡོད་པ་དང། རྒྱ་ནག་གིས་འཇར་མ་ནི་ནི་རྒྱ་ནག་གི་ཚོང་ཤག་ཞིག་ཡིན་པ་ལས་དགྲ་ཁ་གཏད་མ་རེད། དེ་འདྲ་སོང་ཙང་ཐེ་ཝན་རྒྱ་ནག་དང་མཉམ་དུ་ཟླ་སྒྲིལ་གཏོང་རྒྱུར་རྒྱབ་སྐྱོར་བྱེད་དགོས་པ་རེད་ཅེས་བཤད་ཀྱི་འདུག་ཅེས་གསུངས་བཞག་ཁ་ས་ཇར་མན་གྱི་ཕྱི་འབྲེལ་བློན་ཆེན་ཨ་ན་ལི་ན་མཆོག་གིས། ཇར་མན་གྱི་གྲོས་ཚོགས་འོག་མར་ཁོང་རྒྱ་ནག་ཏུ་ཕེབས་པའི་མྱོང་ཚོར་སྐོར་འགྲེལ་བརྗོད་གནང་བའི་སྐབས། དེ་ནི་དངོས་འབྲེལ། ཧ་ལས་ཧོན་འཐོར་དགོས་པའི་མྱོང་ཚོར་ཞིག་བྱུང་ཞེས་གསུངས་པ་ལས་ཞིབ་གསལ་འགྲེལ་བརྗོད་གནང་མེད་པ་རེད། འོན་ཀྱང་ཁོང་གིས། རྒྱ་ནག་ནི་རིམ་བཞིན། ནང་ཁུལ་ལ་དྲག་གནོན་བྱེད་མཁན་ཞིག་དང་ཕྱི་ལ་བཙན་ཤུགས་སྤེལ་མཁན་ཞིག་ཏུ་འགྱུར་བཞིན་ཡོད་པ་གསུངས་ཡོད་པ་རེད། དེ་བཞིན་ཁོང་གིས། རྒྱ་ནག་གིས། ཇར་མ་ནི་ནི

དེ་ནས་བཅར་འདྲིའི་ལེ་ཚན་ནང། རྒྱ་ནག་གཞུང་གིས་ཆོས་ལུགས་ཀྱི་བྱེད་སྒོ་དང་འབྲེལ་བའི། ཆོག་མཆན་དང་དེབ་འགོད་བཅས་ཀྱི་ཐད། བདག་གཉེར་དོ་དམ་གྱི་སྒྲིག་གཞི་ཟེར་བ་ཞིག་བཏོན་ཡོད་པ་དང། དེ་ཡང། དེ་སྔོན་ཉིས་སྟོང་ལྔ་ལོར་བཏོན་པའི་སྒྲིག་གཞིའི་ནང་དོན་ལས་དམ་བསྒྲགས་ཆེ་བ་ཡོད་པ་དང་འབྲེལ་བའི་གནད་དོན་གྱི་ཐད། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་རྒྱ་ནག་གཞུང་གིས། བོད་ཀྱི་ཆོས་ལུགས་ཀྱི་ཐད་འཛིན་པའི་སྲིད་བྱུས་དང། བོད་ནང། ཆོས་དད་རང་མོས་ཀྱི་ཐོག་ཉམས་ཞིབ་པ། ཕན་ཐོགས་ལགས་སུ་འཆི་མེད་ལགས་ནས་བཀའ་འདྲི་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། ཕན་ཐོགས་ལགས་བཀྲ་ཤིས་བདེ་ལེགས། ལོ་ད་རེས་ང་ཚོ་ལེ་ཚན་འདིའི་ནང་ལོགས་ལ་བཀའ་མོལ་ཞུ་ཡག་གཙོ་བོ་འདི་ད་ད་རེས་ཉེ་ཆར་རྒྱ་ནག་གཞུང་གིས་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཆོས་ལུགས་བྱེད་སྒོ་སྤེལ་ས་ཁག་ལ་ད་དོ་དམ་གྱི་ཐབས་ལམ་ཟེར་ཡག་ཅིག།

གནང་སོང། རྩ་བའི་ད་ཅིག་རྒྱ་ནག་གཞུང་གིས་བོད་ཙམ་མ་རེད་ད་ཅིག་རྒྱ་ནག་ཁྱོན་ཡོངས་ཀྱི་ཆོས་ལུགས་ཐོག་ལ་དམ་དྲག་བྱེད་ཡག་དེ་ཤུགས་ཆེ་རུ་ཆེ་རུ་གཏང་དགོས་རེད་ལྷག་པར་དུ་ད་བོད་བརྒྱུད་ནང་བསྟན་དེ་ད་ལྟ་གོང་ལས་གསུངས་སོང་རྒྱ་ནག་ཅན་ལ་སྒྱུར་ཡག་ཟེར་ད་གིན་བོད་ཀྱི་ཆོས་དཔེ་མང་པོ་ཅིག་རྒྱ་ཡིག་ནང་བསྒྱུར་གི་ཡིན་ས་འདྲའི་གནས་ཚུལ་ཡོང་བཞིན་པ་རེད་དེ་ཚོའི་ཐོག་ནས་ད་ཅིག་མ་འོངས་བོད་བརྒྱུད་ནང་བསྟན་གྱི་ད་ཅིག་བརྒྱུད་སྤེལ་བྱེད་ཡག་དེ་འདྲའི་གི་ཐོག་ལ་ད་ཅིག་འགོག་རྐྱེན་ཆེན་པོ་ཅིག་བཟོ་གི་རེད་བསམ་ཡག་དགོངས་པ་བཞེས་གི་ཡིན།

ཐེངས་འདིའི་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང། རྒྱལ་སྤྱིའི་ཁྲོད་བོད་ཀྱི་གནས་བབ་དེ་བཞིན། རྒྱལ་ཁབ་སོ་སོའི་བོད་ཐོག་འཛིན་པའི་སྲིད་བྱུས་དང་འབྲེལ་བ་ཡོད་པའི་སྐོར་ལ། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་འབུམ་རམས་པ། བསྟན་འཛིན་ལྷ་སྒྲོན་ལགས་དང་ལྷན་དུ་འདི་གའི་རྡ་རམ་ས་ལའི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་དང་རྒྱལ་སྤྱིའི་གནས་བབ་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ཐེངས་འདིའི་ལེ་ཚན་ནང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་འབུམ་རམས་པ་བསྟན་འཛིན་ལྷ་སྒྲོན་ལགས་དང་ལྷན་དུ། ད་ལྟའི་ཆར་རྒྱལ་སྤྱིའི་ནང་བོད་ཀྱི་གནས་བབ་ཅེས་པའི་བརྗོད་གཞི་ཐོག་ལ་ང་ཚོ་གླེང་མོལ་ཞུ་གི་ཡིན། དེ་ཡང་དེའི་གླེང་མོལ་ཞུ་དགོས་པའི་རྒྱུ་མཚན་གཙོ་བོ་ནི། ད་ལྟའི་ཆར་ད་འཛམ་བུ་གླིང་གི་རྒྱལ་ཁབ་འདྲ་མིན་སྣ་ཚོགས་ཅིག་གི་ནང་ལོགས་ལ་བོད་དོན་དང་འབྲེལ་བའི་ཐོག་ལ་སྲིད་བྱུས་འཛིན་སྟངས་རེད་དེ་ནང་བཞིན་ཡང་རྒྱལ་ཁབ་ཁག་གི་ལངས་ཕྱོགས་རེད། དེ་ཚོ་སྤྱི་ཡོངས་ཀྱི་ཐོག་ནས་གནས་བབ་དེ་ག་འདྲ་ཆགས་ཀྱི་ཡོད་མེད་ཅིག་ད་ང་ཚོའི་རླུང་འཕྲིན་གསན་མཁན་ཡོངས་ལ་དེ་རིང་ཅིག་ཡང་ཏོག་ཙམ་ཅིག་གསལ་བོ་ཆགས་ཡག་གི་ཆེད་དུ་ང་ཚོ་དེ་རིང་གླེང་མོལ་འདི་གོ་སྒྲིག་ཞུ་གི་ཡོད། ཨ་ནི་གྲོགས་ལྷ་སྒྲོན་ལགས་ཐོག་མར་ང་ཚོར་དུས་ཚོད་གནང་བ་དེ་ཐུགས་རྗེ་ཆེ། ཐུགས་རྗེ་གནང་ལགས་སྐད་བཏང་བ་ལ་ཐུགས་རྗེ་གནང། གྲོགས་ལྷ་སྒྲོན་ལགས་ད་ལྟའི་ཆར་ལ་ད་རྒྱལ་སྤྱིའི་ནང་ལོགས་ལ་ཨ་ནི་བོད་ཀྱི་གནས་བབ་ཅིག་ཡོད་རེད་བ་ད་དེ་སྔ་ཡིན་པ་ཡིན་ན་ཅིག་ཡང་བོད་དོན་དང་འབྲེལ་བའི་ཐོག་ལ་རྒྱལ་ཁབ་འདྲ་མིན་སྣ་ཚོགས་ཅིག་གིས་རྒྱབ་སྐྱོར་ཤུགས་ཆེན་པོ་ཤུགས་ཆེན་པོའི་གི་རྣམ་པ་ཞིག་བསྟན་ཡོད་རེད་བ། ཡང་རིམ་པས་རིམ་པས་དཔེར་ན་ད་ཅིག་ཡང་ཝི་གུར་རེད་ཡང་ཅིག་ག་ད་རྒྱ་ནག་གི་ཡང་བཙན་འོག་ལ་ཡོད་པའི་རྒྱལ་ཁབ་གཞན་པ་རེད་དེ་ནང་བཞིན་ཡང་འཛམ་བུ་གླིང་ནང་ལོགས་ལ་དཔེར་ན་ད་ཅིག་རྒྱལ་ཁབ་གཞན་པ་དེ་ནས་ཡོང་གི་འདུག་བ་ད་ད་པཱ་ལེ་སི་ཏན་རེད་དེ་ནང་བཞིན་གི་ཡང

ལགས་སོ་ད། ད་ལྟའི་ཆར་ལ་ངེད་ཀྱིས་བྱས་ན་རུ་ཨ་ད་ལྟ་གི་ཁ་ཚོ་གནས་སྟངས་དེ་ལ་ལྟ་བ་རེ་བྱས་ན་ད་ལྟ་ཁྱེད་རང་གིས་གསུངས་པ་ནང་བཞིན་རེད། རྒྱལ་སྤྱིའི་སྟེང་ལ་ད་ཁ་ཚོ་རེ། བོད་བོད་ཀྱི་གནད་དོན་དེ་ཨ་ནི་ཞེ་དྲགས་གོ་བ་མེད་པ་ལ་གོ་བ་མེད་པ་འདྲ་བོ་བྱས་ཨ་ནི་ད་ཉེ་ཆར་ཨ་རི་ནང་ལ་ཡིན་ནའི་རེད་ཨ་རི་གི་ཆབ་སྲིད་ནང་ལ་ཡིན་ནའི་རེད། ཡུ་གུར་གྱི་གནས་ཚུལ་དེ་དཔེ་ཤུགས་ཆེན་པོ་ཞིག་ཡར་གླེང་འགྲོ་གོ་རེད་དེ་ནས Palestinian གྱི་ཁ་སང་གནས་ཚུལ་འདི་སྔོན་མ་ནས་གླེང་གླེང་པ་རེད་ད་ད་ལྟ་ཡང་གནས་ཚུལ་འདི་ཇི་ཙམ་གྱིས་ཨ་རི་དང་ཨི་ཟི་རལ་དང་ཨ་ནི་ཨ་རབ་ཀྱི་ལུང་པ་བར་ལ་ཡང Palestinian གྱི་གནས་ཚུལ་འདི་དཔེ་ཤུགས་ཆེན་པོ་ཞིག་ཆགས་བསྡད་ཡོད་རེད་ད་ཡིན་ནའི་ང་རང་གིས་གཅིག་འགྱོར་བ་གཅིག་བསམ་བློ་བཏང་བཏང་པ་ཡིན་ནའི་རེད་བསམ་ཚུལ་རེད་འོ་དེ་ག་རེ་ཡིན་ཞུ་བ་བྱས་ན་ད་ལྟ་ང་ཚོའི་གི་ཡུ་གུར་གྱི་གནད་དོན་འདི་མི་ཚང་མས་སྐད་གྲགས་ཆེན་པོ་ཆགས་སླེབས་དུས་རང་བཞིན་གྱིས་བོད་ཀྱི་གནད་དོན་དེ་ཞེ་དྲག་ཅིག་གོ་ཡ་མི་འདུག་དངངས་འཚབ་ཆེན་པོ་སླེབས་རེད་སླེབས་ཀྱི་ཡོད་རེད་དེ་བདེན་པ་རེད་དངངས་འཚབ་སླེབས་དགོས་ཡ་འདྲ་བོ་ཅིག་རེད་འདི་ནང་བཞིན་ང་ཚོ་ལས་ཁ་གསོ་རེད་ང་ཚོ་གི་བོད་ཀྱི་ཨ་ནི་བདེན་མཐའ་གསལ་ཡ་ལ་ཨ་ནི་ང་ཚོ་ང་འདི་ཁ་ལོ་རེད་བོད་གཞུང་ཡིན་ནའི་རེད་ཨ་ནི། བོད་པའི་ཚོགས་པ་མང་པོ་ཅིག་གིས་ཁ་སང་བོད་དོན་སྐོར་ལ་ཡང་ཕྱག་ལས་གནང་དང་གནང་བཞིན་པ་རེད། ཕྱག་ལས་གནང་ཡ་དེ་ཚོ་ལས་ཁ་སང་ཉུང་རུ་ཕྱིན་ཡ་དང་ཨེ་འདྲའི་གནས་ཚུལ་ཁྱོན་མ་རེད། ད་ད་དུང་མུ་མཐུད་ཅིག་ང་ཚོ་ཤུགས་རྒྱག་ནས་དེ་གར་བོད་ཀྱི་གནད་དོན་དེ་རྒྱལ་སྤྱིའི་སྡིངས་ཆ་ལ་ཡང་སླེབས་ཐུབ་ཡ་ལ་ད་སྐུ་ལས་མང་པོ་སྐྱོན་དགོས་རེད། ད་དཔེར་ན་ཆ་བཞག་ན་ངེད་ཅག་ཉིད་ཀྱིས་ད་དཔེ་མཚོན་ཅིག་ཞུ་བ་བྱས་ན། ངེད་ཅག་ང་ཚོ་ད་ལྟ་རྒྱ་ནག་ལ་ཡང་ད་བོད་ནང་ལ་ཡང་རྒྱ་ནག་གཞུང་གིས་གཏན་བཅའ་སློབ་གྲྭ་བཙུགས་གོ་རེད་ཨ་ནི་འབྲོག་པའི་གི་གནས་སྤོ་གི་ཁ་སང་གནས་ཚུལ་མང་པོ་ཅིག་གླེང་སླེབས་གོ་རེད་འདི་སྐོར་ལ་ཡང་ད་ངེད་ཅག་གཏན་བཅའ་དམིགས་བསལ་གི་གཏན་བཅའ་སློབ་གྲྭ་བོད་ནང་ལ་ཡང་གཏན་བཅའ་སློབ་གྲྭ་སྐོར་ལ་ཡང་ཁ་སང་འདི UN ད་ད་འདི་ལ UN ལ་ཨ UN ལ་ད་ང་ཚོ་བོད་སྐད་ནང་ལ་ཞུ་བ་བྱས་ན་འདི། མཉམ་འབྲེལ་རྒྱལ་ཚོགས།

སྲིད་འཛིན་སྐབས་སུ་ནས་ད་འདི་རྙོག་དྲ་དེ་བྱུང་བ་རེད་ཚོང་འབྲེལ་རྙོག་དྲ་བྱུང་རེད་དང་པོ་འདི་ནས་གོ་རིམ་བྱས་ནས་རྒྱ་ནག་དང་ཨ་རི་གི་ད་འབྲེལ་ལམ་དེ་སྡུག་རུ་ཕྱིན་ཡོད་རེད་དེ་འདྲ་ཅིག་ངོས་འཛིན་རྒྱུ་རེད་ད་འདི་ནང་ལ་ཡ་གནས་ཚུལ་ཤུགས་ཆེ་ཅིག་འགྲོ་བ་མིའི་ཐོབ་ཐང་བ་ལ་ཟེར་བ་དང་གནས་ཚུལ་ཤུགས་ཆེ་ཅིག་ཡུ་གུར་གྱི་གནས་ཚུལ་དེ་ཤུགས་ཆེན་པོ་གླེང་བ་རེད་ད་ཡིན་ནའི་ང་ཚོ་བོད་པ་མོང་སྐད་ཤི་ཁྲེགས་བོ་རེད་བོད་བོད་པའི་གནས་ཚུལ་དེ་གླེང་གི་མི་འདུག་སེམས་སྐད་ཤི་ཁྲེགས་བོ་རེད་ད་ཡིན་ནའི་ང་རང་གི་བསམ་ཚུལ་དེ་ག་རེ་ཡིན་ཞུ་བ་བྱས་ན། ཤིན་ཅང་གི། ད་ལྟ་ཡུ་གུར་གྱི་གནས་ཚུལ་དེ་གོ། ཡུ་གུར་གྱི་གནས་ཚུལ་དེ་ག་དུས་ཤུགས་ཆེན་པོ་ཐོན་ཟེར་ན་ཉིས་སྟོང་བཅུ་དགུ་གཡས་གཡོན་ལ་ཤུགས་ཆེན་པོ་ཐོན་སོང་ལ། ཉིས་སྟོང་བཅུ་དགུ་གཡོན་ཉིས་སྟོང་བཅུ་དགུ་གཡས་གཡོན་ལ་ཐོན་དུས་ཙམ་པ་ལ་ཡང་ཡུ་གུར་གྱི་གནས་ཚུལ་དེ་ཉིས་སྟོང་བཅུ་དགུ་ལ་ཧོབ་རྒྱག་མེད་ལ་སླེབས་ཡག་དེ་འདྲ་མ་རེད་པ། ད་ཡི་ཡུ་གུར་ཡུ་གུར་ས་ཆ་ནང་ལ་ཡང། ཁ་སང་རྒྱ་ནག་གིས་གཏན་བཅའ་སློབ་གྲྭ་བཙུགས་ཡོད་ནའི་རེད་ད་མི་མང་པོ་ཅིག་མི་གསོད་འཕྲོག་བཅོམ་བཏང་གི་ཡོད་ན་ག་འདྲ་རེད་ཞེ་ན་དེ་སྔོན་མ་ནས་རྒྱ་ནག་གིས་བྱས་བྱས་པ་རེད། དེ་ཧོབ་རྒྱག་མེད་ལ་ཉིས་སྟོང་བཅུ་དགུ་ལ་རྒྱ་ནག་ལ་སྲིད་ཇུས་ལོག་ཁ་ཞིག་སླེབས་ནས་ཡུ་གུར་མི་རྩ་མེད་བཟོ་ཡག་དང་དེ་འདྲ་ཞུ་ཡག་མ་རེད་དེ་སྔོན་མ་ནས་བྱེད་བསྡད་པ་རེད་ད་ཡིན་ན་ང་ཚོ་དྲི་བ་གཅིག་ག་རེ་སླེབས་པ་ཟེར་ན་ཉིས་སྟོང་བཅུ་དགུ་ནས་བྱས་ན་ཧོབ་རྒྱག་མེད་ལ་ད་ཡུ་གུར་གྱི་གནས་ཚུལ་དེ་ཆེན་པོ་ག་རེ་བྱས་ནས་ཆགས་འདི་བསམ་བློ་གཅིག་བཏང་ཡ་ལ་གཅིག་བཏང་གཉིས་བ་དེ་ང་ཚོ་བོད་པའི་གི་གནད་དོན་སྐོར་ལ་ཡིན་ན་ད་ལྟ་ང་ཚོ་གི་ཁ་སང་ཨ་རི་གི་དེ་ཆབ་སྲིད་ནང་ལ་ཡིན་པ་ར་བྱེད་ནས་རེད།

ཨའི་ཞེས་པ་ཞིག་ལས་འོས་ལྡན་ཡི་རབས་རྣམས་འདི་གང་ཟག་ག་རེད་ཨ་རི་གཞུང་ཁོ་རང་གི་བོད་དོན་སྒང་ལ་སྲིད་བྱུས་ཁོ་རང་མ་འདྲ་བ་ཞིག་བཏོན་རེད་འདི་གཉིས་པ་མ་ཚད་བོད་དོན་སྒང་ལ་དྲིན་ཚབ་པ་ང་ཚོ་ལོ་ཨ་ཡོད་རེད་ལོ་ཨ་ལ་ལངས་ད་ལྟ་ང་ཚོ་དེ་དྲིན་ཚབ་པ་ང་ཚོ་གསར་པ་ཅིག་བཏུ་ས་སུ་ལ་ལངས་གླེང་ས་འདི་ལ་ལྟོས་ང་ཚོ་གི་ཤིན་ཅང་དང་བོད་ཀྱི་གནས་ཚུལ་དེ་ཕར་ཚུར་བསྡུར་དང་ཤིན་འདི་ཡུ་གུར་སྒང་ལ་ཡིན་ན་ཡུ་གུར་གྱི་ཁོང་ཚོ་ལ་ཡུ་གུར་གྱི་དམིགས་བསལ་གྱི་དྲིན་ཚབ་པ་དེ་འདྲ་བཏོན་ཡོད་མ་རེད་ལོ་ཨ་ལངས་ལ། བླང་བ་ལ། ཡུ་གུར་སྒང་ལ་ཡུ་གུར་སྒང་ལ་དམིགས་བསལ་གྱི་ག་ཟེར་རེད། ཆབ་སྲིད་དེ་སྲིད་ཇུས་དེ་འདྲ་སྤེལ་དེ་ད་ང་ཚོ་བོད་ལ་ནང་བཞིན Tibet Policy Act ཡོད་ནང་བཞིན་ཡུ་ང་ཚོ་གི་ཡུ་གུར་ལ་བཏོན་ཡོད་རེད་དེ་འདྲའི་དམིགས་བསལ་བཏོན་ཡ་ཡོད་མ་རེད་དེ་ལབ་དུས་ག་རེ་བཏོན་དགོས་རེད་རང་བཞིན་གྱི་ག་ཟེར་རེད། ཆབ་སྲིད་རྒྱལ་སྤྱིའི་ཆབ་སྲིད་ནང་ལ་དམིགས་བསལ་གྱི་ཨ་རི་གི་ནང་ལོགས་ལ་ཡ་བོད་ཀྱི་གནད་དོན་སྒང་ལ་གཅིག། ཚགས་ཚུད་པོ་ཅིག་ཡོད་པ་ཆབ་སྲིད་དང་མ་བཟོ་ནས་ཚགས་ཚུད་པོ་ཅིག་བརྟན་པོ་ཅིག་ཡོད་པ་དེ་རང་བཞིན་གྱི་དོན་ལས་ལ། ད་ད་ལྟ་ཡི་གི་གནས་ཚུལ་དེ་ལ། ཡུ་གུར་གི་གནས་ཚུལ་དེ་ཤུགས་ཆེན་པོ་སླེབས་དགོས་རྒྱུ་མཚན་དེ་ད་ངའི་གི་ལུང་པ་གཉིས་བར་གྱི་ཆབ་སྲིད་དེ་ལ་ཆགས་འདི་གོ་རེད་བསམ་གི་འདུག་ལ། ད་ཨ་རི་དང་རྒྱ་ནག་མཉམ་དུ་ཐུག་དུས་ཙམ་པ་ལ་ཡ་ཚོང་འབྲེལ་སྒང་ལ་ཐུག་དུས་ཙམ་པ་ལ་ཡ་རང་བཞིན་གྱི་ཡུ་གུར་གི་གནས་ཚུལ་དེ་གལ་སྲིད་གླེང་པ་རེད་བྱས་ན། ད་ཁེ་སང་ད་གྱོང་ད་ལ་གུ་མ་རེད་པའི་ད་ཡིན་ནའི་གི་ཅིག་ཡོད་ར་མ་ད་ས་བ་ཅིག་ག་རེ་ཁེ་ལད་དུ་ད་དུ་བོད་དེ་བོད་ག་ལ་སྙེ་མ་ནས་ལ་དེའོ་རེད་ད་བོད་ག་ལ་ད་འདོད་ས་བ་ག་རེ་ཁེ་ལད་དུ་ཧོང་ཀོང་གི་གནས་ཚུལ་ཁེ་ལད་དུ་དབུས་གུར་གི་གནས་ཚུལ་ཁེ་ལད་དུ་དེ་འད་བྱེད་ནའི་ངེད་གི་དབུས་གུར་གི་གནས་ཚུལ་དེ་ཤུགས་ཆུང་པོ་དོན་འཁྱོག་རེད་བསམ་གི་དུ་མེད་འདུག་དབུས་གུར་གནས་ཚུལ་དོན་བྱས་བོད་གི་གནས་ཚུལ་འདི་འད་བླ་ཚང་ཡིན་པ་དེ་འད་ད་ངེད་གི་ངོས་ཟིན་གི་མེད་ལ། ལོས་སོ། ད་འད་གོང་ལོ་འབྲོག་ལྷ་སྒྲོན་ལགས་ཀི་གསལ་བོ་ཞུ་ཞུ་གསུངས་གནང་སུ་ད། རྒྱལ་ཁབ་སུ་འདྲ་ཞིག་ཡིན་པ་ཡིན་ནའི་ད་རྒྱ་ནག་མཉམ་དུ་ཚོང་འབྲེལ་བྱས་པ་ཡིན་ནའི་རེད་ཡང་དཔེར་ན་ཅིག་སྲིད་ཇུས་ཅིག་ལག་བསྟར་དང་འབྲེལ་བའི་ཐོག་ལ་ཡང་ཕན་ཚུན་གདོང་ཐུག་བྱུང་བའི་སྐབས་སུ། ད་ཡང་ཁོ་རང་ཚོས་ཀྱིས་ད་ཅིག་རྒྱལ་ཁབ་ད་རྒྱ་ནག་ལ་དཔེར་ན་ཅིག་ཡང་ཁ་གཏད་གཅོག་ཡ་ལ་གཙོ་བོ་གཅིག་དེ་ད་རྒྱ་ནག་གི་འོག་ལ་ད་ལྟ་བཙན་འོག་ལ་ཡོད་པའི་རྒྱལ་ཁབ་དེ་ཚོའི་གནད་དོན་གླེང་ཡོང་གི་འདུག་བ། ད་འདི་ཁོ་རང་ཚོས་ཀྱིས་ཅིག་ག་ལབ་དགོས་རེད།

ག་ཟེར་རེད་ད་དེ་ནང་ལ་ཆབ་སྲིད་ནང་ལ་འགྲོ་ངས་བྱས་ན་ར་བ་ལ་དེ་ལ་ཞིབ་ལ Geo Politics ད་དེ་འདྲས་ཀྱི་ས་ཁམས་ཀྱི་ཆབ་སྲིད་ད་བདེ་འཇགས་ཀྱི་ཆབ་སྲིད་ད་ཆབ་སྲིད་རང་སྒང་ལ་གནས་ཚུལ་ཞིག་ལྟ་དེ་ངས་བྱས་ན་དེ་འདྲ་ཞིག་ངོས་འཛིན་གྱི་རེད་ད་བེད་སྤྱོད་རེད་བ་ལ་དེ་བེད་སྤྱོད་ད་ཡང་དེ་ཆགས་དེ་རེད་དེ་ལུང་པ་གཉིས་བར་ལ་རྙོག་དྲ་ཞིག་ལངས་དུས་ཙམ་པ་ལ་ལུང་པ་དེ་ལ་ད card ལབ་ཡོད་རེད Tibet card ལབ་ནའི་རེད་ད་ད་ད Uyghur card ག་འདྲས་ནས་ཞིག་བེད་སྤྱོད་བཏང་གི་ཡོད་རེད་ད་དེ་ག་ཟེར་རེད་རྒྱ་ནག་དང་ཨ་རི་གཅིག་པུ་མ་རེད་རྒྱ་ནག་དང་རྒྱ་གར་ལ་བསླེབས་ཡིན་ནའི་བོད་པའི་གི card བེད་སྤྱོད་བཏང་གི་འདུག་ལབ་པ་ལ་སོགས་པ་ལ་འདི་ཚོ་གནས་ཚུལ་སླེབས་ཀྱི་ཡོད་རེད་ད་ཡིན་ནའི་ང་ཚོས་གི་འདི་དེ་ཆབ་སྲིད་ངོས་ནས་ལྟ་སྟངས་ཅིག་བ་ལ་ད་འདི་དངོས་གནས་ཚུལ་རེད་བདེན་པ་རེད་དེ་མི་སུ་སུ་སུ་སུ་སུ་གི་འདི་ར reading ལ་བ་རེད་མི་སུ་སུ་ཡི་ལྟ་ཚུལ་ཅིག་ཆགས་ཀྱི་ར་བ་ལ་ད་ང་ཚོས་གི་འདི་བེད་སྤྱོད་བཏང་གི་ཡོད་རེད་ལབ་ན་བཏང་གི་ཡོད་པའི་བཟོ་འདྲ་པོ་ཅིག་ཡོད་རེད་ཆབ་སྲིད་ནང་ལྟ་བ་རེད་བྱས་ན། ད་ཡིན་ནའི་དེ་ལུང་པ་གཉིས་བར་ལ་ཆབ་སྲིད་གཅིག་པོ་མ་རེད་ད་དཔེར་ན་ཞིག་བྱས་ན་ཨ་རི་འདྲ་པོ་ཞིག་ཡིན་ན་ར་ཨ་རི་འདྲ་པོ་ཞིག་ན་ཁོ་རང་ཚོ་གི་ཨ་རི་གཞུང་ལའོ་རེད་ཨ་རི་མི་མང་ཨ་རི་རྒྱལ་ཁབ་ཁོ་རང་གི་ངོ་བོ་དེ་ག་རེ་ཆགས་བསྡད་ཡོད་རེད་ང་ཚོ་དམངས་གཙོའི་གི་རྒྱལ་ཁབ་ཅིག་ཡིན། ང་ཚོ་རང་དབང་ལྡན་པའི་རྒྱལ་ཁབ་ཅིག་ཡིན། ཨ་ང་ཚོ་འགྲོ་བ་མིའི་ཐོབ་ཐང་ལ་བརྩི་བཀུར་བྱེད་མཁན་ཅིག་ཡིན་དེ་འདྲའི་གི་ཁོང་ཚོའི་ངོ་བོ་དེ་ཤུགས་ཆེན་པོ་ཞིག་ཁྱེར་སླེབས་ཀྱི་ཡོད་རེད། དེ་ངོ་བོ་དེ་འགྲུབ་པའི་ལ་ཨ་ནི་རང་བཞིན་གྱིས། ཨ་རི་གི། ཨ་རི་གི་ནང་ལོ་གཅིག་པོ་མ་རེད། ལུང་ལུང་པ་ག་འདྲས་བྱས་ནས་ད་དཔེར་ན་ཆ་བཞག་ན་རྒྱ་ནག་ལ་ཆ་བཞག་ན་རྒྱ་ནག་ལ་རྒྱ་ནག་དང་ཨ་རི་གཉིས་ཀྱི་ལངས་ཕྱོགས་ཁོ་རང་ལྡོག་ཕྱོགས་ཆགས་བསྡད་རེད་གཅིག་དམར་ཤོག་གཞུང་ཆགས་བསྡད་རེད་གཅིག་ཨ་ནི་དམངས་གཙོ་གཞུང་དམངས་གཙོ་གཞུང་ཞིག་ཆགས་བསྡད་རེད་ཨ་གཅིག་ནང་ལ་ད་འགྲོ་བ་མིའི་ཐོབ་ཐང་ཡོད་མ་རེད་ཟེར་བ་རེད་གཅིག་ནང་ལ་ད་འགྲོ་བ་མིའི་ཐོབ་ཐང་ལ་རྒྱབ་སྐྱོར་ཤུགས་ཆུང་པོ་བྱེད་ངེས་ཅིག་རེད་ཟེར་གྱི་ཡོད་རེད་ད་དེ་འདྲས་གཅིག་གི་ངོ་བོ་ཞིག་འཁྱེར་སྡོད་དུས་ཨ་རི་གི་རང་བཞིན་ནས་ཀྱི་ཁོ་རང་ཚོ་གི་ཁ་ས་བོ་རེད་འགན་འདྲ་བོ་ཞིག་ཆགས་འགྲོ་བ་རེད། བླངས། ལོས་ལོས། ཁྱེད་ག་ཚོད་ཚུགས་ཚུགས་ཀྱིས་འགན་དེ་འཁྱེར་མེད་པ་འཁྱེར་མེད་པ་ལ་འགོད་བཅུག་ན་ཨ་རང་བཞིན་གྱིས་ཨ་རི་ལ་དེ་འདྲས་ཅིག་ཁ་བཟོ་རེད་ད། རྒྱ་ནག་ལ་ལ་ཡ་ཐག་ཤ་སྟི། ཨ་རི་གཞུང་ཁོ་རང་རང་ལ་ད་ནོར་འཁྲུལ་མང་པོ་ཡོད་རེད་ད་ནོར་འཁྲུལ་ད་ཡོད་རེད་པའི་གཞུང་ཚང་མ་ལ་ད་དེ་འདྲས་ཅིག་ལབ་ལེ་གོ་ལེ་རོ་ཤ་དྲུག་ར་ལ་ལབ་ལེ་གོ་རེ་རོ་ཤ། ལོས་ལོས། བྱས་ཙང་ཉིད་ཀྱིས་དེ་ཁ་བཟོ་རེད་ལུང་པ་གཉིས་ད་ཨ་རི་དང་རྒྱ་ནག་ཡིན་ནའི་རེད་དེ་གཉིས་བར་ལ་སྐར་གཅིག་པུ་མེད་པ་བྱས། སྐར་གཅིག་པུ་མེད་པ་བྱས། ཨ་རིའི་གཞུང་ཁོ་རང་ནང་ལོ་ལ་ཡང་ད་ལྟ་ག་ཚོད་འགྲོ་བ་མིའི་ཐོབ་ཐང་བྱས། དམིགས་བསལ་གྱི་དམིགས་བསལ་གྱི་འདི་ནང་ལོ་ལ་ཡང་བོད་ཀྱི་གནས་ཚུལ་སྒང་ལ་ཡང་ཨ་ནི། ལངས་ཕྱོགས་ག་འདྲས་རེད་བཞག་འདི་ག་ལ་ཆབ་སྲིད་ག་འདྲས་ཤིག་སྤེལ་བཞག་ཟེར་བ། འདི་ལྟ་ཡ་གལ་ཆེན་པོ་རེད་བྱས་འདུག་ད་འདི་ངས་ག་རེ་བྱས་ནས་ཞུ་གི་ཡོད་ཟེར་ན། དུས་ཚོད་གཅིག་ལ་དུས་ཚོད་གཅིག་ལ། ག་སོགས་རེད།

དེ་སྔ་དང་ད་ལྟ་བསྡུར་བས་ན་འགྱུར་བ་ཕྱིན་ཡོད་ན། ད་ཡང་ང་ཚོའི་རླུང་འཕྲིན་གསན་མཁན་ཚོ་ལ་རྒྱ་གར་གཞུང་གི་སྲིད་བྱུས་དེ་འདྲས་ཅིག་འཛིན་སྐོར་ལ་ནི་འདི་ཡང་ཅིག་ཁ་གསལ་པོ་ཅིག་གསུངས་པས་ན་ཡང་ཁོ་རང་ཚོའི་ནས་ཅིག་མཁྱེན་རྟོགས་ཅིག་ཡོང་གི་རེད་པ། ད་མང་ཆེ་ཅིག་གིས་རྒྱ་གར་གཞུང་གི་སྲིད་བྱུས་ལབ་དུས་བསམ་པ། ཅིག་ད་རྡོག་རྡོག་རེད་མངོན་གསལ་དོད་པོ་ཅིག་སྟོན་མེད་པ་འདྲ་བོ་ཅིག་བྱས། ད་ད་ལྟའི་ཆ་ལ་མང་ཆེ་གི་བསམ་ཚུལ་རོ་དེ་འདི་རེད་ཤག། ད་དེ་མོ་དི་གཞུང་གིས་དཔེར་ན་ད་སྲིད་ཇུས་གཅིག་དེ་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་འཁྲུངས་སྐར་ལ་འཚམས་འདྲི་གནང་ཡ་ལ་སོགས་པ་དང། ནི་ཨ་ཧུང། ད་དེ་འདྲ་འདྲ་བོ་ཅིག་ད་ཡང་མངོན་གསལ་དོད་པོ་མཚམས་མཚམས་ཡོང་གི་འདུག་ཨ། དེ་མིན་ཡང་གནས་ཚུལ་མང་པོ་གཅིག་སྒང་ལ་ཡང་དཔེར་ན་ས་མཚམས་ལ་དཔེར་ན་ཅིག་རྩོད་རྙོག་བྱུང་པའི་སྐབས་སུ་ཡིན་པ་ཡིན་ནའི་རེད། ཡང་རྒྱ་མིས་དཔེར་ན་བཙན་འཛུལ་བྱས་པའི་སྐབས་སུ་ཡིན་པ་ཡིན་ནའི་དེ་ཚོ་ཡང་ཁ་ཁུ་སིམ་པོ་བསྡད་ཡ་ལ་སོགས་པ་དང་ཡང་ཨ་རུ་ནཱ་ཅལ་ལྟ་བུ་ལ་ཡང་ཅིག། གཅིག་ཨ་རུ་ནཱ་ཅལ་དེ་ད་སྔོན་མ་བོད་ཀྱི་ཆ་ཤས་རེད་དེ་འདྲ་སོང་ཙང་ད་དེ་རྒྱ་ནག་གི་ཆ་ཤས་རེད་དེ་ཁ་སང་རང་ས་ཆ་བཅུ་གཅིག་གཅིག་ལ་མིང་ཁོ་རང་ཚོས་མིང་བསྒྱུར་བྱས་ཡོད་རེད་དེའི་སྐབས་སུ་ཡང་མངོན་གསལ་དོད་པོའི་ཐོག་ནས་རྒྱ་གར་གཞུང་གིས་ད་ཅིག་ལན་དེ་ཁ་གསལ་པོ་དང་རྒྱ་ནག་ལ་ཕར་ཅིག་ཕོག་ཐུག་ཡོང་ཡ་དེ་འདྲས་མེད་པ་བྱས་ཡང་ཁོ་རང་ཚོ་ཐབས་མཁས་པོ་བྱས་ནས་ལན་དེ་རྒྱག་ཡ་ལ་སོགས་པ་དེ་འདྲས་ཡོང་གི་འདུག་ཨ་ད་དོན་དངོས་པོའི་ཐོག་ལ་རྒྱ་གར་གཞུང་གི་སྲིད་བྱུས་ག་འདྲས་བརྩི་དགོས་ཡིན་ནམ་བོད་དོན་ཐོག་ལ། ལགས་སེ། སྐབས་འདི་གི་ཁ་སང་སྟབས་བདེ་དྲི་བ་འདི་དྲི་བ་གསར་བ་ཆགས་བསྡད་ཡོད་མ་རེད་པ་ལགས། ད་དྲི་བ་དེ་ནི་ད་སྔོན་མ་ནས་ད་ཁ་སང་བོད་པ་མང་པོ་ཅིག་གིས་ད་དམིགས་བསལ་གྱིས་ད་ང་ཚོ་ཀྱི་ཁ་སང་རེད་འདི་ག་ལ་འདི་ཟེར་གྱི་རེད་པ་ལགས་མཁས་དབང་མང་པོ་ཅིག་གིས་དེ་འདྲའི་དྲི་བ་བཀོད་བསྡད་ཡོད་དམིགས་བསལ་གྱིས་ད་ཁ་སང་རེད་འདི་ག་ལ་ཡ་ང་ཚོ་སྔོན་མ་མཁས་དབང་ཟླ་བ་ནོར་བུ་ལགས་ཟེར་གྱི་རེད་པ་ལགས། ཇ་ཝར་ནེ་རུ་མཐོ་སློབ་ཀྱི་མཁས་དབང་ཟླ་བ་ནོར་བུ་ལགས་རེད་པ་ཟླ་བ་ནོར་བུ་ལགས་ཁོ་རང་འདྲ་བོ་ཡིན་ནའི་ཁོ་རང་གིས་ད་ག་རང་ག་ལ་ད་ཁ་ལོ་རེད་དབྱིན་ཇི་ནང་ལ་ཡ་རྩོམ། ད་རྒྱལ་བ་ཡག་པོ་ཞིག་བྲིས་ཡོད་རེད་ད་རང་རྒྱ་གར་གྱི་ད་བོད་ག་ལ་སྲིད་ཇུས་དེ་འཛིན་སྟངས་ད་ནི་སྲིད་ཇུས་དེ་འདྲའི་ཅིག་ད་ག་ལབ་དགོས་རེད་སྲིད་ཇུས་རང་མ་རེད་ད་དབྱིན་ཇི་ནང་ལ་ཡིན་ན Position ལབ་ཀྱི་རོ Policy ཡེ་མ་རེད Position ད་རྒྱ་གར་གྱི་ཁོ་རང་ཚོ་གི་ལྟ་ཕྱོགས་ག་འདྲ་ཡོད་མེད་བོད་པའི་གི་གནད་དོན་ལ་ད་ལ་འདི་ག་ལ་ད་ཞིབ་ཚགས་པོ་ཞེ་པོ་ཞིག་བྲིས་ཡོད་རེད་ད་འདི་གི་འདི་ངའི་གི་ལབ་པའི་དེ་གི་རྒྱུ་མཚན་ག་རེ་ཟེར་ན་ར་ད་ཁོ་རང་གི་དེ་དུས་རྩོམ་འབྲི་རྒྱོགས་ཞུ་བ་ར་དེ་གི་ནང་དོན་འདི་ནང་དོན་དང་འདི་གི Conclusion ལབ་ར་འདི་གི་དོན་དག་འདི་ད་ལྟའི་ད་འདི་ཆགས་བསྡད་འདུག་ར་ག་ས་ད་ད་ལྟའི་གནས་ཚུལ་དངོས་གནས་ཅིག་ད་བདེན་པ་ཅིག Relevant ཟིག་ར་དབྱིན་ཇི་ལྟར་ཡིན་ན་ད་ལྟའི་བདེན་པ་ཅིག་ཆགས་བསྡད་པ་རེད་དེ་བྱས་ཙང་ངའི་གི་ད་ཁོ་རང་གི་རྩོམ་འདི་ད་མིང་བཏོན་པའི་རྒྱུ་མཚན་དེ་ག་རང་རེད་ད Centrality of Tibet in India's China Policy ལབ་ར་ལ་ད་དེ་འདྲས་འདུག་ཅིག་ཁོ་རང་གི་འདི་ནང་ལ་ག་རེ་གསུང་གོ་ཟེར་ན་ར་འདི་ནང་ལ་ཡིན་པ་རེ་ཞེ་ན་ད་ད་བོད་པའི་གི་ད་རྒྱ་ནག་རྒྱ་གར་གི་བོད་ཡོད་ག་ལ་སྲིད་ཇུས་འཛིན་སྟངས་དེ་མང་པོ་ཅིག་ད་མང་པོ་ཅིག་མ་རེད་ད། བོད་ག་ལ་སྲིད་ཇུས་འཛིན་སྟངས་དེ་ག་དུས་ནས་རྒྱ་གར་དང་རྒྱ་ནག་གི་ག་ཟེར་དགོས་རེད་འབྲེལ་ལམ་ག་ལ་ཐུག་བསྡད་འདུག་ཨ་ལ། ལའོ། ད་འདི་རྒྱ་གར་གྱི་བོད་ཀྱི་གནད་དོན་ག་ལ་ཆ་བཞག་པ་རེད་བྱས་ན་བོད་ཀྱི་གནད་དོན་ག་ལ་འགྲེལ་བཤད་བརྒྱབ་ནའི་རེད་བོད་ཀྱི་གནད་དོན་ག་ལ་ལངས་ཕྱོགས་བྱེད་ནའི་རེད་ཆབ་སྲིད་ནས་ག་འདྲས་ཤིག་བསྟན་པ་ཡིན་ནའི་འདི་ག་དུས་ནས་རྒྱ་ནག་ལ་བརྟེན་བསྡད་པ་རེད་ཨ་ལ། ལའོ། རྒྱ་ནག་ལ་བརྟེན་བསྡད་འདུག་བསམ་པ་རང་བཞིན་ནས་ཀྱི་འདི་ནང་ལོགས་ལ་ལུང་པ་གསུམ་སླེབས་འགྲོ་གོ་ད་རྒྱ་གར་རྒྱ་ནག་བོད་སླེབས་འགྲོ་གོ་ར། འདི་རྒྱ་གར་དང་བོད་གཅིག་པུ་སླེབས་ཡོད་མ་ར་བྱས་ཙང་བྱས་ཙང་ག་ཟེར་དགོས་རེད་རྒྱ་གར་གཞུང་ཡིན་ནའི་བོད་དོན་ག་ལ་ད་བོད་ཀྱི་གནས་ཚུལ་ག་ལ་ཡར་ལངས་ཡས་དང་ལངས་ཕྱོགས་དང་ག་འདྲ་ཅིག་ནས་ད་ཁག་པོ་ཅིག་ཆགས་དགོས་རྒྱུ་མཚན་དེ་ག་རང་ཆགས་བསྡད་ཡོད་ར་འདི་ལུང་པ་གཉིས་བར་གྱི་གནས་ཚུལ་མ་རེད་ལུང་པ་གསུམ་ཅིག་ཆགས་བསྡད་ཡོད་ར་འདི་ནང་ལ་འབྲེལ་བ་ཅིག་ཆགས་བསྡད་ཡོད་ར་ཨ་འདི་འབྲེལ་བ་གཅིག་པུ་མེད་པ་བྱས་འབྲེལ་བ་འདི་ནང་ལོགས་ལ་ཡས་ཨ་འདི་ད་འབྲེལ་བ་འདི་ནང་ལོགས་ལ་ཡས་སྐད་ཆ་ཆེ་ཅིག་ག་རེ་སླེབས་ཡོད་ར་ཟེར་ན། རྒྱ་ནག་དང་རྒྱ་གར་འདྲ་པོ་ཞིག་ན་ད་ལྟ་གི་གནས་ཚུལ་དེ་ནང་ལ་རྒྱ་གར་དང་རྒྱ་ནག་གི་འབྲེལ་བ་ཡིན་ནའི་འབྲེལ་ལམ་ཡིན་ནའི་ཆབ་སྲིད་ཡིན་ནའི་ག་འདྲ་ཆགས་བསྡད་ཡོད་རེད། དབྱིན་ཇི་ནང་ལ་ཡིན་ན Asymmetric ལབ་ཡོད་དོ་དེ་དེ་ཁ་སང་རྒྱ་ནག་གང་ཅིའི་ཐོག་ལ་ཡ་སྟོབས་ཤུགས་ཆེ་ཅིག་ཆགས་བསྡད་ཡོད་ར། སྟོབས་ཤུགས་ཆེ་ཅིག་ཆགས་འདུག་ཚང་པ་ལ་ཡ་རང་བཞིན་གྱི་རྒྱལ་སྤྱིའི་སྟེང་ལ་ཡ་ག་ཟེར་དགོས་རེད་རྒྱ་ནག་ལ་ཡ་ཡ

འདི་ག་ལབ་དགོས་རེད NGO ལབ་ཀྱི་རོ། དེ་འདྲའི་གྱི་ལངས་ཕྱོགས་དང་ནི་མ་རེད་ད་གཞུང་རང་གི་ལངས་ཕྱོགས་འདྲ་པོ་ཡིན་ན་ད་ལྟ་བར་དུ་ལངས་ཕྱོགས་དམིགས་བསལ་ཡོད་ཡ་མ་རེད་བོད་པ་ག་ལ་འགྲོ་བ་ལ་ལངས་ཕྱོགས་མེད་པའི་ཅིག་ག་ལ་ལོ་དྲུག་ཅུ་ནང་ལ་ཡ་རྒྱ་གར་ནང་ལ་བསྡད་རྒྱུ་ན་ལོ་དྲུག་ཅུའི་ནང་ལ་ཡ་རྒྱ་གར་གཞུང་གི་བོད་ག་ལ་ཡ་སྲིད་ཇུས་སྤེལ་རྒྱུ་ཟེར་འདི་ཡོད་ར་དེ་འདྲའི་ཡོད་མ་རེད་ད་ད་ལྟ་བར་དུ་ཡོད་ཡོད་དེ་ག་རེད Rehabilitation Policy ནི་སྔོན་མ་ཉིས་སྟོང་བཅུ་བཞི་ལོ་ལ་དེ་འདྲའི་ཞིག་ཐོན་ས་ད་འདི་དེ་མང་པོ་ཅིག་གིས་དེ Recommendation རེད་ལབ་གོ་ར་དེ་དམིགས་བྱ་ག་ཟེར་དགོས་རེད་ཡ། བསམ་འཆར་འདྲ་པོ་ཅིག་ཡིན་ནམ་མ་ཤེས་དེ་དམིགས་བསལ་གྱི་ལའོ་དམིགས་བསལ་གྱི་སྲིད་བྱུས་རང་ཅིག་མ་བཏོན་ཡོད་མ་རེད་ལ། དེ་གང་ཟག་གི་གནས་ཚུལ་གར་བཏོན་གོ་རེ་ངའི་གི་དེ་ངའི་སྒེར་གྱི་བསམ་ཚུལ་རང་ཡིན་ལ་དེ་ང་སྐུ་ཚབ་འདྲ་པོ་ཅིག་བྱེད་ཀྱི་མེད་ར་ལ། སྒེར་གྱི་ང་རང་རང་གི་བསམ་ཚུལ་ག་རེ་ཡིན་ཟེར་ན་ར། ཉི་མ་དོན་གྲུབ་ལགས་ཀྱིས། འདི་བྲིས་ཀྱོག་རྩོམ་ཡིག་རྩོམ་འདི་ནང་ལ་བྲིས་ཀྱོག་ནང་བཞིན་ང་རང་གི་བསམ་ཚུལ་དེ་ག་རང་འདུག་འདི་ག་ཚོ་རྒྱ་གར་དང་རྒྱ་ནག་གི་འདི་ནང་ལ་ག་ལོ་རེད་འབྲེལ་ལམ་ནང་ལོག་ལ་རྒྱ་གར་གྱི་ག་ཚོ་རེད་བོད་ཀྱི་གནད་དོན་ག་ལ་ག་དུས་ཡིན་ནའི་ཀྱི་ཆབ་སྲིད་ཡིན་ནའི་རེད་ལངས་ཕྱོགས་ཡིན་ནའི་རེད།

མར་ཁ་སོགས་ལ་གསར་འགོད་པ་མང་པོ་ཞིག་མར་སྟོན་རེད་ཉིས་སྟོང་བརྒྱད་ལ་སྐུ་མདུན་ཕར་རྟ་དབང་ལ་ཕེབས་བཅུག་པ་ལ་སོགས་པ་དང་འདི་སྔོན་ལ་རྟ་དབང་ལ་ཆེས་བཏང་གི་ཡོད་མ་རེད་ཧོབ་རྒྱག་མ་ལ་རྒྱ་ནག་གཞུང་གིས་ཕར་ནས་ས་མཚམས་ནས་འཛུལ་སླེབས་དུས་ཙམ་པ་ལ་སྐུ་མདུན་ཕར་བཏང་བ་ལ་སོགས་པ་དང་ཨེ་འདྲ་ད་དེ་འདྲའི་གནས་ཚུལ་མང་པོ་ཡོད་རེད་ཤི་ད་མེ་བ་ལ་རྟ་ཧན་རྒྱ་ནག་དང་རྒྱ་གར་གྱི། དེ་ཡག་པོ་བྱུང་བསྡད་ན་ག་ཚོད་འབྲེལ་ལམ་ཡག་པོ་ཕྱིན་བསྡད་ན་ཚོང་འབྲེལ་དང་འབྲེལ་ལམ་གང་ཅི་ཐོག་ནས་ཡག་པོ་ཕྱིན་བསྡད་ན་ཡང་ཨ་ནི་བོད་པ་སྐད་འབོད་རྒྱག་ལ་སྐད་འབོད་རྒྱག་དེ་ཚོ་བཀག་ཡས་ལ་སོགས་པ་དང་ང་ཚོ Thank you India ལབ་ནས་ང་ཚོ་རྒྱ་གར་ལ་ཐུགས་རྗེ་གནང་ལས་འགུལ་གྱི་ལས་གཞི་ཞིག་འགོ་བཙུགས་དུས་ཙམ་པ་ལ་ཡ་རྒྱ་གར་གཞུང་གིས sarkari ཤོད་རེད་དཔོན་པོ་དེ་གྱད་ཚང་མ་འགྲོ་མི་ཆོག་དེ་ནས་བཏང་བཏང་བྱུང་མ་རེད་ས་ཆ་དེ་ལ་བཏང་བྱུང་མ་མ་སྤྲོད་ཅིག་དེ་འདྲའི་གི་གནས་ཚུལ་མང་པོ་ཡོད་ར་ཡོད་ར་ལ་ད་དེ་ཡིན་དངོས་གཙོ་བདེན་པར་ད་ཡིན་ནས་དེ་གས།

གནས་སྐོར་ཐུབ་ཡ་ཡོད་མ་རེད། བླང་བ་རེད། དེ་ཡང་ད་རྒྱ་གར་གཞུང་གི་བཀའ་དྲིན་རེད་ད་བྱས་ཙང་མ་ཟད་ངེད་ཀྱིས་འདི་ནང་ལ་ཞུ་དགོས་འདུག་གི་ག་རེ་ཟེར་ན་བ་ལ། རྒྱ་གར་གཞུང་ངོས་ནས། གཞུང་ངོས་ནས་ཅིག་ཆབ་སྲིད་ལངས་ཕྱོགས་དང་ཨ་ནི། ཁ་ས་ལྟ་བ་ཡིན་ནའི་རེད། སྲིད་བྱུས་ཡིན་ནའི་འདི་སྤེལ་ཐུབ་པའི་ཁག་པོ་འདི། ཁ་ཆོས་རེད་ད་ལྟ་གི་གནས་བབ་ལ་རྒྱ་ནག་གཞུང་གི་ཤུགས་དང་རྒྱ་གར་གཞུང་རྒྱ་གར་གཞུང་གི་ཤུགས་ཀྱི་བར་རུ་ལ་ཁྱད་པར་ཡོད་ཙང།

ད་རྒྱ་གར་ཁོ་རང་ཚོ་གི་བདེ་སྲུང་བློན་ཆེན་ཡིན་པའི་ནའི་རེད། ཁོ་རང་ཚོས་གཏམ་བཤད་དེ་འདྲ་སྤེལ་བའི་སྐབས་སུ། ད་ད་ལྟའི་རྒྱ་གར་དེ་དེ་སྔ། ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ཀྱི་རྒྱ་གར་དེ་མིན་ད་ལབ་ནས་ད་དེ་ཁོ་རང་ཚོ་སེམས་ཁམས་ནང་ལོག་ལ་དྲུག་ཅུ་རེ་གཉིས་ལ་ད་དམག་དེ་ཅིག་ཕམ་ཡོང་དུས། དེ་རྨ་ཁ་ཆེན་པོ་ཞིག་ཅིག་ཡོད་པ་བྱས། དང་ཐོག་དེ་ཅིག་ཞེད་སྣང་ཡོད་བསྡད་པའི་རྣམ་པ་འདྲ་བོ་ཅིག་བྱས། ད་དེ་དམག་གི་ཆ་ནས་བྱས་དེ་ནས་ཡང་ཚོང་འབྲེལ་གྱི་ཆ་ནས་ཡིན་པའི་ནའི་ད་རྒྱ་གར་ནང་ལོག་ནས་ཆུང་ཙག་ནས་བཤད་པ་ཡིན་ན་སེན་མོ་གཏུབ་ཡས་ལ་སོགས་པ་ད་ཨ་ནི་ད་ཅིག་ལག་ཐོག་ཁ་པར་རེད།

ཨ་རུ་ན་ཅལ་ཨ་རུ་ན་ཅལ་གྱི་ས་མཚམས་ལ་རྒྱ་ནག་འཛུལ་སླེབས་ཡོད་འདུག་བ་ལ། རྒྱ་ནག་འཛུལ་སླེབས་ནས་ད་འདོད་རྒྱ་གར་གྱི་དམག་མི་མང་པོ་ཞིག་དེ་བར་རུ་ལ་འདི་ཁ་སོ་བསད་རེས་རྡུང་རེས་ད་བྱུང་ནས་གནས་ཚུལ་མང་པོ་བྱུང་སོང་བ། གནས་ཚུལ་གནས་ཚུལ་དེ་བྱུང་དུས་ཙམ་པ་ལ་ཡང་རང་བཞིན་མེད་ཀྱི་རྒྱ་ནག་རྒྱ་ནག་ཁ་ལོ་རྒྱ་གར་མི་མང་ནང་ལོག་ལ་ཡ་སེམས་འཚབ་གཅིག་པུ་མ་རེད་ད་ཞེན་ཁོག་སླེབས་ར་ཞེན་ཁོག་སླེབས་ཤུགས་ཆེན་པོ་ཞིག་སླེབས་དང་དེ་འདྲའི་གཅིག་གི་བར་དེ་འདྲའི་གཅིག་གི་བར་རུ་ལ་ཡ་རྒྱ་གར་གཞུང་གིས་ཁ་སོ་རེད་འདི་ག་ལ། མ་ལངས་མ་ལངས་རང་ལངས་འཁེལ་གྱི་ཡོད་ར་ད་འདི་ག་ལ་ཁ་སོ་ལངས་ཕྱོགས་ཅིག་མ་སྟོན་རང་སྟོན་འཁེལ་གྱི་ཡོད་ར་འདི་སྟོན་དུས་ཙམ་པ་ལ་ཡ་རྒྱ་གར་མི་ལ་ཡ་དམིགས་བསལ་གྱི་ད་ད་རྒྱ་གར་མི་ནང་ལོག་ལ་ཡ་ག་རེ་སྟོན་དགོས་རེད་རྒྱ་གར་གཞུང་ཡིན་ནའི་ང་རང་ཚོ་ཡིན་ནའི་གྱོང་མེད་ད་ཁ་སོ་རེད་རྒྱ་ནག་འོག་ལ་བཏུད་བསྡད་ཀྱི་མེད་དེ་འདྲའི་གི་རྣམ་པ་ཞིག་མར་སྟོན་དགོས་འཁེལ་གྱི་ཡོད་ར་ལ། ཨེ་འདྲ་ཅིག་སྟོན་ཨེ་འདྲ་ཅིག་སྟོན་དུས་ཙམ་པ་ལ་ཡ་ཡ་འདི་འདྲ་ཅིག་སྟོན་གྱི་སྟོན་གྱི་ལ་རང་བཞིན་གྱི་ཡ་གནས་ཚུལ། དངོས་གནས་རེད་ག་རེ་རེད་ཟེར་ན། རྒྱ་གར་གྱི་ཚོང་འབྲེལ་མང་པོ་ཞིག་རྒྱ་ནག་ལ་བལྟོས་བསྡད་ཡོད་ར། ད་དེའི་སྐབས་སུ་ནི་ཡང་ང་ཚོ་གི་ག་རེ་ཧ་གོ་རེད། ད་ལྟ་ང་ཚོ་རྒྱ་ནག་གི། ག་སོག་རེ TikTok དང WeChat དང་མང་པོ་ཅིག་མེད་པ་བཟོས་ར་རྒྱ་གར་གཞུང་གིས། ཡིན་ནའི་འདི་ཚོ་ཚོང་འབྲེལ་ནང་ལོག་ལ་འདི་ཚོ་གི་ཡི་ག་སོག་རེ percentage ག་ཚོད་མང་པོ་ཡོད་རེད། ཚོང་ལ་ག་ཚོད་སྐྱོན་འདུག་བ། དམིགས་བསལ་སྐུལ་མཆིལ་འདི་ཡོད་མ་རེད། app ལྔ་བཅུ་ག་ཚོད་ནས་ཅི་ང་དགུ་རེད་དྲུག་ཅུ་རེད་ཅིག་མེད་པ་བཟོས་རེད་ཟེར་ནས་སྐད་གྲགས་ཆེན་པོ་ཆགས་རེད་ན་འགྲོ་ཟ། ཡིན་ནའི་ཚོང་དངོས་གནས་ག་སོ་ཚོང་ལ། Defense ལ་བ་རེད་དེ། འདི་གི་ཐལ་བ་བྱེད་ཁུལ་བྲལ་ནས་དྲི་བ་བྱོས་རག་དེ་དྲི་བ་དེ་ང་ཚོས་ཀྱི་ཏང་དབར་གྱི་ཆག་སྒོ་རེད་བསམ་ཁུལ་དུ་གདའ། འདི་ཏང་དུ་བསམ་པ་ལ་ཡང་རང་བཞིན་གྱི་ང་ཚོ་ག་རེ་ཧ་གོ་ཟེར་ན། ཚོང་ལ་དམིགས་བསལ་གྱི་ག་ཟ། སྐྱོན་འགྲོ་བ་ཕྱིན་ཡོད་མ་རེད།

ས་ཡོམ་ནི་མི་དམངས་ལ་དེ་འདྲའི་གི་ས་དེ་འདྲའི་གི་དམིགས་འབོད་ཞིག་སྟོན་དགོས་ར་ང་ཚོའི་གི་རྒྱ་ནག་རྒྱ་གར་གཞུང་རྒྱ་ནག་གཞུང་ལ་ཡང་ཁ་གཏད་གཅག་གི་ཡོད་ཟེར་ནས་སྟོན་དགོས་ཡོད་དུས་ཨ་ནི་དེ apps ཁ་ཤས་ཅིག་མེད་པ་བཟོས་ར། བླང་བར། དེའི་ནང་བཞིན་གྱི་ག་རེ་ཧ་གོ་ཟེར་ན་ཆབ་སྲིད་ནང་ལ་འགྲོ་སྟངས་གཅིག་དང་ཡང་ཚོང་འབྲེལ་ལ་སྐྱོན་མ་ཤོར་རེ་གི་དེ་འདྲའི་གི་ད་ཁོ་རང་རྒྱ་གར་གཞུང་ཡིན་ནའི་དེ་ག་ཟེར་དགོས་རེད balance out བྱས་དེ་ཁོ་རང་ཚོ་གི་ད་དེ་ཆགས་བསྡད་ཡོད་ར། བླང་བ། གནས་ཚུལ་ཞིག་ཆགས་བསྡད་ཡོད་རེད་ལ། ལགས་སོ། ལའང། ད་གྲོང་ཚོ་ལྷ་སྒྲུང་ལ་ཡང་གནད་དོན་གལ་ཆེ་བ་ཅིག་ད་བདུན་ཕྲག་དང་ཟླའི་བདུན་ཕྲག་དེ་སྔོན་དེ་ལ་བྱུང་བ་རེད། ད་ལྟ་ང་ཚོ་བོད་མི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་ཏའེ་ཝན་ལ་ཕེབས། ཏའེ་ཝན་གྱི་ཕྱི་སྲིད་བློན་ཆེན་ཇོ་སེབ་ཝུའུ་ར། ཁོ་རང་དངོས་སུ་མཇལ་ཡོད་རེད། ད་སྤྱིར་བཏང་ནས་ཏའེ་ཝན་འདི་ལ་ད་འཛམ་བུ་གླིང་རྒྱལ་ཁབ་མང་པོ་ཅིག་གིས་དོ་སྣང་གནང་བསྡད་ཀྱི་ཡོད་རེད།

ཨན་ན་ལིན་ན་བེར་བུག་མཆོག་ཉེ་ཆར་རྒྱ་ནག་ཏུ་འཚམས་གཟིགས་སུ་ཕེབས་པའི་སྐབས་ཁོང་ཧང་སངས་དགོས་པ་ཞིག་ལ། རྒྱ་ནག་ནི་གོ་རིམ་ལྡན་པའི་ཐོག་ནས་འཇར་མན་གྱི་ཚོང་ཤག་དང་འགྲན་བསྡུར་བ་ཞིག་ལས་ལྷག་པ་དགྲ་ཁ་གཏད་ཞིག་ཏུ་འགྱུར་བཞིན་ཡོད་པ་ཤེས་རྟོགས་བྱུང་ཡོད་པའི་སྐོར་ཁོང་གིས་རེས་གཟའ་ལྷག་པའི་ཉིན་འགྲེལ་བརྗོད་གནང་བཞག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང།